རྣམ་མ་སམ་མེད་ཀྱི་སྦྲུལ་བཏགས་ཏེ་འོམ་དང་བསྟུན་ཏེ་བས། ང་བཅས་ཚུལ་གྱིས་སེམས་ཀྱི་ནང་ན་ལས་ར་མགོ་ཚུགས་ཏེ་བས་བཏག་གོ། དྭངས་མ་ལས་ར་ང་བཅས་ཚུལ་གྱིས། ཆེ་ཕམ་སྤིན་ཆ་འདི་ཚུལ་ལུ་དོ་རུ་གུ་དྭངས་མ་སྔགས་ཀྱི་ཆེ་ག་ར་ལུ། འདི་སུ་མེད་ཀྱི། དྲི་བ་ཅི་བྱས་ནས། དེ་དྲི་བ་འདི་ཀྱི་ལན་འདི་ཆེ་ཕམ་སྤིན་ཆ་འདི་ཚུལ་གྱིས་ང་ལུ་ཆ་ཅི་རྣམ་རུ་ཅི་བས་ཅི་ཆེ་ག་རོ་རྣམ་མ་སམ་མེད་ཀྱི་ཅི་ལ་སྦོམ་ནའོ་ཟེར་ཞུ་ནས། དོ་རུ་ར། ཆེ་ཕམ་སྤིན་ཆ་འདི་ཚུལ་གྱིས་དོན་དང་ར། སེམས་ཚུགས་གོ།

དབུ་ནི་གི་དན་ལུ། འདི་གཟུ་མེད་ཀྱི་བྱིན་རླབས། ད་རེས་ན་བ་གི་ལས་རིམ་གི་ནང་ཞིང་ཆེ་ཕམ་སྤུན་ཆ་དེ་ཚོས་ཀ་ར་ལུ་སྐུ་གཟུ་བཟང་པོ་དང་ཁྲིད་དེ་བས་ད་རེས་ལོག་དེ་ཆེ་ཀ་ར་ལུ་མནའ་མ་ས་མེད་ཀྱི་སེམས་ཀི་ཏོག་ཏོག་དགའ་ཏོག་ཏོག་བས་ཆེ་ཕམ་སྤུན་ཆ་དེ་ཚོས་དོ་རུ་ར་ང་བྱེད་ཀི་ཀ་ལུ་ཉན་ནི་གི་དན་ལུ་ཆེ་ཕམ་སྤུན་ཆ་དེ་ཚོས་ཀི་མནའ་མ་ས་མེད་ཀི་སེམས་བཙུག་དེ་ཉན་བྱེད་མི་དགོ་ལ་བས་ལས་ཤ་ཀ་དན་ཆེ་ས་ཞུ་ནི་ཨིན། ད་རེས་ཆེ་ཕམ་སྤུན་ཆགས་དུས་ཚོད་ནམ་མ་སེམས་མེད་གི། ངག་གི་ལོག་ཅི་ལོག་ཅི་ར། ང་ཆེ་ལུགས་སྐྱོན་ཅོག་ངག་གི་དུས་ཚོད་མེད་གི། རྡོ་འདི་ངེད་ཀྱི་སེམས་མཁའ་ལོ་ཉེ་ན་ཟེ་ང་གཅིག་གི་དུས་ཚོད་མེད་ལབ་འདི་བའི་ཡུལ། འདི་ཅམ་ཅི་མིན་རྡོ་རུ་ར། ག་ཅི་བས་ས་སྐུ་སེམས་སོས་འདོད་ཨི་མོ། ག་ཅི་གི་བས་ས་དུས་ཚོད་མེད་ང་ལས་ཐག་རིང་ས་ཇོ་ཇོ་འུ་མོ། དུས་ཚོད་མེད་ངག་དུས་ཚོད་མེད་གི་མ་དོང་ན་ལུགས་ནམ་མ་སེམས་མེད་ང་ལོ་ཅབ་ཟེ་འདི་ན་ཟེ་སྐྱོན་ཅོག

ཏཱ་བུ་ར་དི་སུ་མེ་བེ་ཏི་བ་ར་ཡི། དི་ཅམ་ཅི་མན་དོ་རུ་ར། མ་དོང་ན་ལུ་ཐེ་མི་དི་ག་ཨིན་མོ་སི་ལབ་རུ་ཅི་ཅི། ལོག་ཅི་ལོག་ཆུ་ར་ང་ལུ་ལོག་དི་མ་ར་ཐེ་མི་དོན་ད་ག་ཅི་ཨིན་མོ། དི་སྐྱོན་ཆུ་གི་ལ་མ་བེ་སི་ལབ་ཀོ་མི་དོན་ད་དི་ག་ཨིན་མོ། དི་ཅམ་ཅི་མན་དོ་རུ་དི་ལབ་དི་ག་ག་གི་ལབ་ཨིན་མོ། ང་ཅི་མི་དི་སུ་ལུ་ན་མ་སེ་མེ་གི། མ་བེ་སི་ལབ་བི་དོན་ད་དི་ག་ར་གི་ང་ཅི་ལུ་ན་མ་སེ་མེ་གི། ཀ་ངལ་ན་ལུ་ཙུབ་ཨིན་སེ་ལུ་ཇུ་དི་ང་ཅི་ཅུ་གི་ཧ་ཀོ་དི་བ་ཡི། དོ་རུ་དི་ཅམ་ཅི་མན་དོ་རུ་ར། ང་གཅིག་གིས་ཀན་ཆོ་ལོ་སྟོད་པ་ཕུའི་གོ་སེ་ལབ་དང་བསྟུན་འདི་བས། སྟོད་པ་ཕུའུ་དག་ལོ་ང་ཆེ་སེམས་ཀྱི་ན་ན་ལེ་ར་འགོ་ཚུགས་འདི་བས་ང་གཅིག་ལ་ལན་ཐབས་འདི་འཇོག་རུ་ཆེ་བ་ཅིན་ཀན་ཆོ་ལོ། སེམས་ཁ་སེམས་ཀྱི་ན་ན་ལེ་ར། ཀན་ཆོ་ཆོ་ལོ་མནའ་མ་སེམས་མེད་ངེད་ཀྱི་སེམས་ཀྱི་ན་ན་ལེ་ར་རྨི་ལམ་ཞུགས་འདི་བས་ཡུལ་འདི་ཅོག་ར་ཆེ་པེ་ར་དོ་རུ་ང་གཅིག་རྟགས་འདི་འཇོག་དང་བསྟུན་འདི་བས། ཀན་ཆོ། ཁྱོད་ཀྱིས་ང་ལོ་མནའ་མ་སེམས་མེད་ཀྱི་འདི་སུ་མེད་ཀྱི་ཁྱོད་ཁོ་ང་ལོ་མནའ་ཡིན་འདི་ཅམ་ཅི་མིན་ཁྱོད་ཀྱིས་ངེད་ཀྱི་སེམས་ཀྱི་ན་ན་ལེ་ར། ཀན་ཆོ་ཆོ་ལོ་ཅབ་ཟེ་སུབ།

མཱ་ཤི་ཀ་པ་དུས་ཚོད་ཡང་བྱེད་པའི་ང་ཅི Christian སི་ལ་བིང་དུས་ཚོད་མི་དུས་ཚོད་ཀྱི་སེམས་དེ་ག་ཅི་གི་སྐོར་ལས་ཁོ་གི་དེ་སེམས་ཀྱི་ནང་ན་ལོ་ཡོད་མེད་ཀྱི་ལོ་རྒྱུས་དུས་ཚོད་འཇུག་མོ། དེ་གི་ག་ཅི་གི་སྐོར་ལས་པའི་ང་ཅི་ཕམ་པིན་ཆ་དུས་ཚོད་ལས་ནམ་སང་ལས་གཞོམ་བྱེད་པའི་རྟེན་དེ་བས་ནའོ། དེ་ཅོག་ར་ཅི་པེ་ར་ང་ཅི་ཕམ་པིན་ཆ་དུས་ཚོད་ལས་ང་ཅི